ཨ་རི་དང་རྒྱ་ནག་གཉིས་ཀྱི་བར་དུ་ད་ཉིང་འདུས་གློག་ལེབ chip ཟེར་བ་དེ་དང་འབྲེལ་བའི་ཐད་ནས་ཡང་འགྲན་རྩོད་ག་འདྲ་ཞིག་ཡོང་བཞིན་པ་དང་འགྲན་རྩོད་དེའི་ངོ་བོ་དང་ད་ལྟའི་གནས་སྟངས་ག་འདྲ་ཞིག་ཡིན་པའི་ཕྱོགས་ནས་བགྲོ་གླེང་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་ལྟར་ར་རེད་ད་ལྟ་ང་རང་ཚོ་འཛམ་གླིང་གི་ས་ཆ་གང་དུ་བསྡད་ཡོད་ན་ཡང་གཅིག chip ཟེར་བ་དེ་དང་ཡང་ན་གཅིག

ཉིན་རྒྱུན་གྱི་འཚོ་བ་ནང་གི་ཆ་ཤས་ཤིག་ཆགས་ཡོད་པ་རེད། ད་དེ་འདྲ་ཞིག་ཡིན་ཀྱང། གཅིག་ད་ཉིང་འདུས་གློག་ལེབ་དང་ཡང་ན chip ཟེར་བ་དེ་ག་རེ་ཡིན་པ་དང་རྒྱ་ནག་དང་ཨ་རི་གཉིས་ཀྱི་བར་ན་དེ་གི་སྒང་གི་ཅིག་དམག་འཁྲུག་ལྟ་བུ་ཅིག་འགྲན་རྩོད་ཆེན་པོ་ཅིག་བསླང་དགོས་ཡ་གི་རྒྱུ་མཚན་དེ་ག་འདྲ་ཆགས་ཡོད་པ་དང་ད་ད་ལྟའི་གནས་སྟངས་ག་འདྲ་ཞིག་ཆགས་ཡོད་པའི་ཐད་ནས་ངོ་སྤྲོད་ཅིག་བྱ་གི་ཡིན།

འགྱིག་ཤ་དང་གློག་འཁོར་རྒྱུག་བྱེད་ས་གི་ཅ་ལག་ད་ཆུང་ཆུང་ད་པང་ལེབ་འདྲ་བོ་ཞིག་ཡིན་ཙང་ཆུང་ཆུང་སེན་མོ་འདྲ་བོ་ཞིག་ཡིན་ཙང་ད་ལྟ་ང་རང་ཚོ་འདི་ནས་ཅིག་ཉིང་འདུས་གློག་ལེབ་བཟོས་ན་ག་འདྲ་འདུག་ད་ཉིང་འདུས་ཀྱི་གློག་གི་ཉིང་ཁུ་ལྟ་བུ་ཕྱོགས་གཅིག་ཏུ་བསྡུས་བཞག་པ་གི་ད་གློག་འགྱིག་ཤ་གི་ཅིག་པང་ལེབ་འདྲ་བོ་ཞིག་ཡིན་ཙང་ང་རང་ཚོའི་ཉིང་འདུས་གློག་ལེབ་ལབ་བཞག་ཡིན་ད་ཉིང་འདུས་གློག་ལེབ་ཟེར་བ་འདི་ན་ད་ཅིག། འཛམ་གླིང་གི་སྟེང་གི་གློག་ཆས་ཀྱི་ནང་གི་གློག་ཆས་ཀྱི་ཆུང་ཤོས་ཅིག་ཡིན་པའི་རྐྱེན་གྱིས་ད་ཉིང་འདུས་གློག་ལེབ་ཁོ་རང་བེད་སྤྱོད་བཏང་ནས་ད་ང་རང་ཚོའི་རྩིས་འཁོར་ནང་དུ་འབྲི་གི་ཡོད་པ་དང་ཁ་པར་ནང་དུ་བཞག་གི་ཡོད་གི་དཔེར་ན་ཅིག་པར་དང་སྒྲ་ད་རང་བཞིན་གྱི་གཞན་དག་བརྙན་ལ་སོགས་པ་ད data ལབ་གིན་འདུག་བ་ད་དེ་ཚོ་ཚང་མ་ཅིག་གསོག་ཉར་བྱེད་ས་དང་ཡང་དེ་ཡང་ཅིག་གནས་གཅིག་ནས་གནས་གཞན་དུ་སྤོ་ཡ་ཡང་དེ་བཞིན་དུ་ཡང་ཅིག་གནས་ཚུལ་མང་པོ་ཅིག་ལ་ཞིབ་དཔྱོད་བྱས་ནས་དེ་གི་ནང་གི་ཡང་ཅིག་དེ་ལ་ད process ཅིག་ལབ་གིན་འདུག་བ་ད་དེའི་ནང་ལ་ཞིབ་དཔྱོད་བྱས་ནས་ཅིག་ཕྱོགས་བསྡུས་བྱས་ནས་ཡོང་གི་ཡོད་བ་དེ་ལ་སོགས་པ་ཚང་མ་གི་ཕྱོགས་ཏུ་ད་བེད་སྤྱོད་གཏོང་གི་ཡོད་པ་གི་དེ་འདྲ་གི་གློག་ལེབ་ཅིག་རེད་དེ་འདྲ་གི་གློག་ཆས་ཅིག་རེད། ད་གློག་ཆས་འདི་བཟོ་སྐྲུན་བྱེད་པའི་ཆ་ནས་ཡང་དེ་གི་ནང་གི་ཆ་ཤས་གལ་ཆེ་ཤོས་དེ་ནི་ད་ཇུས་འགོད་བྱེད་ཡ་དེ་རེད་ད་ཇུས་འགོད་བྱེད་ཡ་དེ་ནི་ད་འདི་གི་ལས་རིམ་འདི་གི་ནང་གི་ད་འགའ་རེས་ཀྱིས་ཚན་རིག་གི་ལག་རྩལ་ཚད་ཧ་ཅང་གི་མཐོན་པོ་དང་ཤེས་ཡོན་ཧ་ཅང་གི་ཚད་མཐོན་པོ་ཡོད་པ་ཞིག་ཡིན་པའི་རྐྱེན་གྱིས་ད་ཇུས་འགོད་བྱེད་ཡ་དེ་གཙོ་བོ་དེ་ད་ཨ་རིའི་ནང་ད་ཇུས་འགོད་བྱེད་ཀྱི་ཡོད་རེད། ཡིན་ད་ཡང་ད་ཇུས་འགོད་བྱས་ཟིན་པའི་རྗེས་སུ་ཅིག་བཟོ་གྲྭ་གཅིག་གི་ནང་དུ་ཅིག་བཟོ་སྐྲུན་འདྲ་བོ་བྱ་དགོས་ད་སྒྲིག་སྦྱོར་འདྲ་བོ་བྱེད་དགོས་ཙང་སྒྲིག་སྦྱོར་བྱེད་ས་དེ་ད་འཛམ་གླིང་གི་ནང་གི་ད་མང་ཆེ་བ་དེ་ད་ཨེ་ཤེ་ཡ་ནང་དུ་སྒྲིག་སྦྱོར་བྱེད་ཀྱི་ཡོད་རེད་ད་ཨེ་ཤེ་ཡ་ནང་གི་སྒྲིག་སྦྱོར་བྱེད་ས་ཅིག་གལ་ཆེ་ཤོས་འདྲ་བོ་ཅིག་ཡང་སྐད་གྲགས་ཆེ་ཤོས་དེ་ད་ཐའེ་ཝན་གྱི་ནང་དུ་ཡོད་རེད། ད་དེ་ནས་ད་མགོ་དེ་ཡང་ཅིག་ཀློག་ག་ཐེ་ཡ་དང་ཡང་དེ་ནས་ཅིག་བཟོ་སྐྲུན་གི་ད་གཞི་རྩའི་གོ་རིམ་དང་ཡང་ཅིག་མཐའ་མ་དེ་ལ་ཡང་ཅིག་ད་ཚོད་ལྟ་བྱེད་ཡ་ད་ལ་སོགས་པ་དེ་ན་ད་ས་ཁུལ་མང་པོ་ཅིག་ཏུ་བྱེད་བཞིན་པ་ཅིག་རེད། ད་འདི་འདྲ་གི་ཅིག་ད་ཉིང་འདུས་གློག་ལམ་ད་བཟོ་བ་དེ་ལ་གི་གོ་རིམ་ད་ཧ་ཅང་གི་རྙོག་པོ་དང་ཀྱི་བང་རིམ་མང་པོ་ཞིག་བརྒྱུད་དགོས་པ་ཞིག་ཡིན་ཙང་འདི་ཅིག་རྒྱལ་ཁབ་གཅིག་གི་ངོས་ནས་སོ་སོའི་གི་ད་རང་སྐྱ་འཕེར་བའི་ངང་ནས་ལས་ཐུབ་པ་ཞིག་ཆགས་ཡོད་མ་རེད་དེ་ཡིན་གཅིག་མིན་གཅིག་རྒྱལ་ཁབ་མང་པོ་ཞིག་དང་ད་ཕྱོགས་མང་པོ་ཞིག་མཉམ་འབྲེལ་བྱས་ནས་ལས་དགོས་པ་ཞིག་ཆགས་ནས་ད་ང་རང་ཚོ་ཀྱི་འཛམ་གླིང་ད་གོ་ལའི་འཛམ་གླིང་འདི་གི་སྟེང་ནས་མཉམ་འབྲེལ་གི་སྒང་ནས་ལས་དགོས་པ་ཞིག་ཆགས་ད་གནས་སྟངས་དེ་འདྲ་ཞིག་ལ་སླེབས་ཡོད་རེད། ད་ད་ལྟའི་ཆ་ལ་བྱས་ན་ཅིག་འཛམ་གླིང་སྟེང་གི་ད་ཉིང་འདུས་གློག་ལེབ་ཀྱི་ཆ་ནས་ཅིག་སྐད་གྲགས་ཆེ་ཤོས་དེ་ཚོ་གང་གང་རེད་ཟེར་ན་ད་ཨ་རི་དང་ཐའེ་ཝན་དེ་ནས་ཉི་ཧོང་དེ་ནས་ལྷོ་ཁོ་རི་ཡ་འདི་ཚོ་ཚང་མ་ད་འཛམ་གླིང་སྟེང་གི་ད་སྐད་གྲགས་ཆེ་ཤོས་དེ་ཆགས་ཡོད་ན་རེད། ཡིན་ན་ར་རྒྱ་ནག་ཅི་ཞིག་རེད་ཟེར་ན་རྒྱ་ནག་ཁོ་རང་གི་ངོས་ནས་ཅིག་རང་སྐྱ་འཕེར་བའི་ངང་ནས་ད་བཟོ་དགའ་བ་ཐུབ་ཀྱི་ར་ཁོ་རང་ནའང་ཅིག་བཟོ་སྐྲུན་བྱེད་ས་ར་མང་པོ་ཅིག་ཡོད་ནི་མ་རེད་ཡིན་ན་ཡང་རྒྱ་ནག་དེ་ནི་འཛམ་གླིང་གི་སྟེང་གི་ད་ཉིང་འདུས་གློག་ལེབ་ཁོ་རང་ནང་འདྲེན་བྱེད་མཁན་གྱི་ད་རྒྱལ་ཁབ་གཙོ་བོ་དེ་ཆགས་ཡོད་ན་རེད་ད་ག་རེ་རེད་ཟེར་ན་ད་རྒྱ་ནག་ཁོ་རང་འཛམ་གླིང་གི་སྟེང་གི་ད་ཅིག་བཟོ་གྲྭ་ལྟ་བུ་ཆགས་ཡོད་པ་དང་དམིགས་བསལ་གྱི་ཅིག་གློག་ཆས་གི་ཐད་ནས་ཡང་འཛམ་གླིང་བཟོ་གྲྭ་ལྟ་བུ་ཅིག་ཆགས་ཡོད་པའི་རྐྱེན་གྱིས་ད་གློག་ཆས་དེ་ཚང་མ་གི་ནང་ལ་ད་ང་ཚོ་ཉིང་འདུས་གློག་ལེབ་འདི་དགོས་གི་ཡོད་ཙང་ད་རྒྱ་ནག་གི་ཅིག་འཛམ་གླིང་གི་སྟེང་གི་ཐོན་སྐྱེད་བྱས་པའི་ཉིང་འདུས་གློག་ལེབ་གི་ནང་ནས་བརྒྱ་ཆ་གི་བདུན་ཅུ་ལྷག་ཙམ་ཟིག་ད་རྒྱ་ནག་གི་ནང་འདྲེན་བྱེད་གི། ནང་འདྲེན་བྱེད་མཁན་ད་རྒྱ་ནག་ཆགས་ཡོད་ན་རེད། ད་ཡིན་ན་ར་ད་རྒྱ་ནག་གི་ད་གནས་སྟངས་དེ་གོ་ད་ཅིག་ལྡོག་ཡ་དང་གནས་སྟངས་དེ་སེལ་ཡ་གི་ཆེད་དུ་ད་རྒྱ་ནག་རང་གི་ངོས་ནས་ཡང་ཁྲིམས་གཞི་བཟོས་ཡོད་ན་རེད་དཔེར་ན་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གིས་ད་ཕྱི་ལོ་ཉིས་སྟོང་བཅུ་བཞི་གི་ལོ་དེ་ལ་ད་རེད་གློག་ཆས་ད་འདི་གློག་ལེབ་འདི་བཟོ་ཡ་གི་ཆེད་དུ་ཅིག་ཁྲིམས་གཞི་བཟོས་ནས་དེ་དེར་མ་ཟད་ད་རུང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་གི་ལོ་དེ་ལ་ད་རྒྱ་ནག་ཏུ་བཟོ་སྐྲུན་བྱས་ཟེར་དགོས་འདུག་གམ་ལས་འཆར་དེ་ཡང་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་འགོ་བཙུགས་ཏེ་ཅིག་ད་ལྟ་མང་པོ་ཞིག་རྒྱ་ནག་རང་གིས་བཟོ་རྒྱུ་ཡིན་པའི་འཆར་གཞི་བཟོས་ནས་ཡང་ཁྲིམས་གཞི་ལ་སོགས་པ་བཟོས་ནས་དེའི་ཐོག་ཁར་འགྲོ་གྲོན་འདྲ་ཧ་ཅང་མང་པོ་ཞིག་བཏང་ཡོད་ན་རེད། རྒྱ་ནག་གི་འཆར་གཞི་ནང་དུ་ད་རུང་ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་ལོ་ལྟ་བུ་ཡིན་ན་རྒྱ་ནག་གིས་ཅིག་ཉིང་འདུས་གློག་ལེབ་འདི་གི་ནང་གི་ཅིག་རིམ་པ་འབྲིང་བ་དེ་ཚང་མ་ཁོ་རང་ཚོ་རང་སྐྱ་འཕེར་བའི་སྒང་ནས་བཟོ་ཡ་དང་ཕྱི་ལོ་ཉིས་སྟོང་བཞི་བཅུ་ཞེ་དགུའི་ལོ་དེ་ལ་ད་འཛམ་གླིང་གི་སྟེང་གི་ཉིང་འདུས་གློག་ལེབ་བཟོ་སྐྲུན་གྱི་ཐད་ནས་ཅིག་སྣེ་ཁྲིད་མཁན་ཞིག་ཆགས་དགོས་ཟེར་ནས་ད་ཁོ་རང་ཚོ་ཁྲིམས་གཞི་ནང་དུ་བཀོད་ཡོད་ནི་རེད། འཆར་གཞི་དེ་ཚོ་མངོན་འགྱུར་བྱེད་ཡ་གི་ཐབས་ལམ་གཙོ་བོ་དེ་ག་རེ་རེད་ཟེར་ན་རྒྱ་ནག་གཞུང་གི་ངོས་ནས་ད་འཛམ་གླིང་གི་སྟེང་གི་དཔེར་ན་ཉིང་འདུས་གློག་ལེབ་བཟོ་སྐྲུན་བྱེད་མཁན་གྱི་ད་འབྲེལ་ཡོད་ཀྱི་ད་ཁེ་ལས་དེ་ཚོ་ཚུར་ཉོ་བ་དང། ཚུར་ཉོས་ནས་རྒྱ་ནག་གི། ཆགས་པ་བྱེད་ཡ་དང་ཡང་དེ་བཞིན་དུ་ཡང་ཅིག། འཛམ་གླིང་ག་ས་གང་ན་ད་ཉིང་འདུས་གློག་ལེབ་བཟོ་སྐྲུན་གྱི་ཐད་ལ་ད་མཁས་པ་ཡིན་པའི་མི་སྣ་དེ་ཚོ་གདན་འདྲེན་ཞུས་ནས་ཡང་རྒྱ་ནག་ག་ལས་ཀ་བྱེད་དུ་བཅུག་པ་གི་ཐབས་ཤེས་དེ་གཉིས་ཀ་ལ་བརྟེན་ནས་ད་འཆར་གཞི་འདི་ཅིག་གང་འགྲུབ་འགྲུབ་གི་འགྲུབ་ཐབས་གི་འབད་བརྩོན་དེ་བྱས་ཡོད་ནི་རེད།

གི་རྐྱེན་གྱིས་ད་རྒྱ་ནག་གི་ཧྭ་ཝེ་དེ་ལ་ཡང་མང་པོ་ཅིག་ཉོ་ཚོང་གི་འབྲེལ་ལམ་བཅད་ནས་དེ་འདྲ་བྱས་ནས་ཅིག་རྒྱ་ནག་ལ་ད་ཁོ་རང་ཚོ་སྙིང་འདུས་གློག་ལེབ་ད་མང་པོ་ཅིག་མ་རག་པའི་དཀའ་ངལ་བྱུང་ཡོད་པ་རེད་ད་དེ་ལ་བརྟེན་ནས་ཨ་རི་དང་རྒྱ་ནག་བར་གྱི་ཅིག་ཚན་རིག་ལག་རྩལ་གྱི་ཐད་ཀྱི།

ད་ང་རང་ཚོས་འཕྲུལ་ཆས་དེ་ལ་ཅིག་བཀོད་འདོམས་བྱེད་བཞག་ཡིན་ན་འཕྲུལ་ཆས་དེ་ག་དུ་བཟོ་ཐུབ་ཀྱི་ཡོད་རེད་དཔེར་ན་ཅིག་ནན་ཡག་ཅིག་ནན་བཞག་ཡིན་ན་ཡང་ཁོ་རང་གཡས་ལ་འགུལ་བ་དང་ཡང་ནན་ཡག་གཞན་དག་ཅིག་ནན་བཞག་ཡིན་ན་ཁོ་རང་གཡོན་ལ་འགུལ་ཡག་གི་འགུལ་སྐྱོད་རྒྱག་ཡག་གི་འདི་ཚང་མ་ཡང་ད་སྙིང་འདུས་གློག་ལེབ་འདི་ལ་བརྟེན་ནས་བྱུང་གི་ཡོད་པ་རེད། ད་ད་ལྟའི་བཟོ་སྐྲུན་གྱི་ཆ་ནས་བཤད་ལས་སོང་ན་ད་ཨ་མི་རི་ཀ་འདྲ་གྱིས་ན་ད་འཛམ་གླིང་གི་སྟེང་གི་སྙིང་འདུས་གློག་ལེབ་བཟོ་སྐྲུན་གྱི་ཆ་ནས་ད་གལ་ཆེ་ཤོས་དེ་ཆགས་ཡོད་པ་དང། སྙིང་འདུས་གློག་ལེབ་ཟེར་བ་འདི་ད་ལྟ་ཅིག་ད་གལ་ཆེན་པོ་ཆགས་ཀྱི་ཡོད་པ་གི་རྒྱུ་མཚན་ཞིག་ད་ཉམས་ཞིབ་པ་མང་པོ་ཅིག་གི་བརྗོད་པ་ལྟར་ན་ཅིག་རྒྱལ་ཁབ་གང་དང་གང་ཞིག་གིས་ད་སྙིང་འདུས་གློག་ལེབ་ཀྱི་བཟོ་སྐྲུན་གི་ཐད་ནས་ད་སྣེ་ཁྲིད་མཁན་གི་སྟོབས་ཤུགས་དུ་ཆགས་ཡ་ཡིན་ན་ད་རྒྱལ་ཁབ་དེ་ནི་དུས་རབས་ཉི་ཤུ་རྩ་གཅིག་པའི་ནང་དུ་འཛམ་གླིང་ཧྲིལ་བོ་གི་སྣེ་ཁྲིད་མཁན་དུ་ཆགས་ཀྱི་རེད་ཟེར་ནས་བཤད་རྒྱུན་མང་དུ་སྤེལ་ཡོད་པ་རེད། སྙིང་འདུས་གློག་ལེབ་ཀྱི་ཉོ་ཚོང་དང་ཚོང་ལས་དེ་ལ་བརྟེན་ནས་ད་ཚོང་ལས་འཛམ་གླིང་ཧྲིལ་བོ་གི་ཚོང་ལས་ཀྱི་སྟེང་གི་ཡོང་འབབ་ཀྱི་ནང་གི་བརྒྱ་ཆ་གི་བཞི་བཅུ་ཞེ་ལྔ་ནས་བརྒྱ་ཆ་ལྔ་བཅུ་ཐམ་པ་ནི་ད་ཨ་རི་ལ་འགྲོ་གི་ཡོད་པ་རེད་ད་དེ་ཡང་ཅིག་ཨ་རི་དུ་ཇུས་འགོད་བྱེད་མཁན་གཙོ་བོ་ཅིག་ཡིན་ཙང་ད་ཇུས་འགོད་བྱེད་པའི་གླ་ཆ་དེ་གི་སྒང་ནས་ཡོང་གི་ཡོད་པ་རེད།

ཁྲི་ལྔ་ནས་ཁྲི་བཅུ་ཐམ་པ་གི་རིང་དུ་བྱེད་དགོས་ཡོད་རེད་ད་ཡིན་ན་ཡང་ཅིག་གློག་ལེབ་འདི་གི་སྒང་ནས་ད་ཚད་གཞི་འཇལ་བའི་སྐབས་སུ་ད་ན་ནོ་མི་ཊར་ལབ་སྟེ། ཅིག་བརྒྱད་དགུ་འདྲ་བོ་ཅིག་གསུམ་འདྲ་བོ་ད་དེ་འདྲ་གི་རིགས་མང་པོ་ཞིག་ལ་ཡོད་ཅིག་ཡོད་རེད་དཔེར་ན་ང་རང་ཚོ་ད་ཀུ་ཤུ་ཁེ་ལས་གི་བཟོ་སྐྲུན་བྱས་ནོ་གི་རྩིས་འཁོར་ཆུང་བ་གསར་ཤོས་དེ་གི་ནང་དུ་ད་དེ་འདྲ་གི

ད་ད་ལྟ་ང་རང་ཚོ་ཀུ་ཤུ་རྩིས་འཁོར་གྱི་སྒང་ལ་བེད་སྤྱོད་གཏང་གི་ཡོད་པའི་ཅིག་སྙིང་འདུས་གློག་ལེབ་འདི་གི་ཚད་ནས་བཤད་ན་ད་འདི་གི་ཚད་གཞི་དེ་ནི་ཅིག་སྲབ་མཐུག་རེད་ན་འདྲ་གི་ཚད་གཞི་རེད་ན་འདྲ་གི་དེ་ནི་ད་ན་ནོ་མི་ཊར་གསུམ་མ་གཏོགས་ཡོད་མ་རེད་ན་མི་གསུམ་མ་གཏོགས་མེད་ཡ་གི་དེ་འདྲ་ཅ་ལག་ཆུང་ཆུང་ཅིག་རེད་ད་དེ་འདྲ་ཅིག་ཡིན་ཙང་ཅིག་ད་ཧ་ཅང་གི། བཟོ་སྐྲུན་བྱེད་ཁག་པོ་དང་ཚན་རིག་ལག་རྩལ་གྱི་ཚད་ཧ་ཅང་གི་མཐོན་པོ་ཡིན་པ་ཞིག་རེད། ད་ལྟ་ཨ་རིའི་ནང་ན་ད་སྙིང་འདུས་གློག་ལེབ་ཀྱི་སྐོར་ནས་ཅིག་ཁྲིམས་གཞི་དང་ཡང་ཅིག་ཐབས་ཤེས་ག་རེ་འཐེན་གི་ཡོད་རེད་ཟེར་ན་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་གི་ཟླ་བ་བརྒྱད་པ་གི་ཚེས་པ་དགུ་གི་ཉིན་མ་དེ་ལ་ད་སྲིད་འཛིན་སྦའེ་ཌེན་གྱིས་ཡང chip ད་ཉིང་བསྡུས་གློག་ལེབ་དང་འབྲེལ་བའི་ཁྲིམས་གཞི་གསར་པ་ཅིག་ངོ་སྤྲོད་བྱས་ནས་ད་ཨ་སྒོར་ས་ཡ་ལྔ་བརྒྱ་དང་ཉི་ཤུ་ཐམ་པ་གི་མཐུན་རྐྱེན་སྦྱར་ཏེ་རྒྱལ་ཁབ་ནང་ལོགས་སུ་ད་འདི་གི་ཕྱོགས་ཀྱི་ཞིབ་འཇུག་དང་བཟོ་སྐྲུན་བྱེད་ཡ་ལ་ད་ཁྲིམས་གཞི་གསར་པ་ཅིག་བཟོས་ཡོད་རེད། ཡང་དེ་བཞིན་དུ་ཕྱི་ཟླ་བཅུ་བའི་ནང་དུ་ལ་ད་ན་ནིང་ཕྱི་ཟླ་བཅུ་བའི་ནང་དུ་ལ་ཨ་རིའི་གཞུང་གིས་ཉིང་བསྡུས་གློག་ལེབ་རྒྱལ་ཁབ་གཞན་དག་ལ་ཕྱིར་ཚོང་བྱེད་པའི་ཐད་དུ་ཡང་བཀག་སྡོམ་གྱི་ཁྲིམས་གཞི་གསར་པ་ཅིག་གཏན་འབེབས་བྱས་པ་རེད། དེ་ལ་བརྟེན་ནས་ཅིག་ཨ་རིའི་གཞུང་གི་ཁྲིམས་གཞི་གསར་བ་དེའི་ནང་ན་ད་ཨ་རི་གི་མི་སེར་ཡིན་པ་དང་ཡང་ན་ཨ་རིའི་ནང་དུ་གཏན་སྡོད་བྱེད་ཆོག་པའི་ལག་ཁྱེར་ད Green Card ཡོད་མཁན་དེ་ཚོ་ཚང་མ་གི་ད་རྒྱ་ནག་གི་ཉིང་བསྡུས་གློག་ལེབ་ཀྱི་ཁེ་ལས་ཀྱི་ནང་དུ་ལས་ཀ་བྱེད་མི་ཆོག་པའི་སྒྲིག་ཁྲིམས་བཟོས་པ་རེད། ད་གལ་སྲིད་ཅིག་ད་ཨ་རིའི་མི་སེར་དང་ཡང་ན་ཅིག་ཨ་རིའི་ནང་དུ་གཏན་སྡོད་བྱེད་ཆོག་པའི་ལག་ཁྱེར་ཡོད་མཁན་ད Green Card ཡོད་མཁན་དེ་ཚོ་ཚང་མ་གི་རྒྱ་ནག་གི་དེ་འདྲ་གི་ཁེ་ལས་ཅིག་གི་ནང་དུ་ལས་ཀ་བྱེད་ཡ་ཡིན་ན་ལོ་ཉི་ཤུ་ཐམ་པ་གི་རིང་ལ་བཙོན་འཇུག་ཁྲིམས་ཐག་བཅད་ཡ་གི་ཉེན་ཁ་ཡོད་པ་དང་དེར་མ་ཟད་ད་རུང་ཨ་སྒོར་ས་ཡ་གཅིག་གི་ཉེས་ཆད་གཅོད་རྒྱུ་ཡིན་པའི་ཁྲིམས་གཞི་དེའང་གསལ་བོ་བཀོད་ཡོད་པ་རེད་དེ་ལ་བརྟེན་ནས་ད་ཅི་རྒྱ་ནག་གི་ད་ཉིང་བསྡུས་གློག་ལེབ་ཀྱི་བཟོ་སྐྲུན་ཁང་གི་ནང་གི་ལས་བྱེད་མང་པོ་ཞིག་གིས་ད་ལས་ཀ་ནས་དགོངས་པ་ཞུ་དགོས་བྱུང་ནས་རྒྱ་ནག་གི་ལས་དོན་དེ་ཡང་ཅིག་མ་འགྲུབ་པ་ཞིག་བྱུང་ཡོད་པ་རེད། དེར་མ་ཟད་ད་རུང་ད་ཨ་རིའི་ནང་གི་གཅིག་ཁེ་ལས་དག་གིས་ད་རྒྱ་ནག་ལ་ག་རེ་ཉིང་བསྡུས་ཀྱི་གློག་ལེབ་འདི་བཙོང་ཡག་གི་ད་དེ་འདྲ་གི་ཚོང་ལས་བྱེད་པའི་སྐབས་སུ་ཡིན་གཅིག་མིན་གཅིག་ད་རྒྱ་ནག་ལ་དེ་བཙོང་ཆོག་ཡག་གི་ལག་ཁྱེར་ཡི་གེ་གཅིག་ཞུ་དགོས་ནོ་གི་དེ་འདྲ་གི་དགོས་འདུན་བཏོན་ཡོད་པ་རེད་དེ་འདྲ་གི་ད་ལག་ཁྱེར་ཡི་གེ་གཅིག་ཨ་རིའི་གཞུང་ལ་ཞུ་བའི་སྐབས་སུ་ད་མང་པོ་གཅིག་རག་གི་མེད་པའི་རྐྱེན་གྱིས་ཨ་དེ་ལ་བརྟེན་ནས་ཅིག་ཨ་རིའི་ནང་གི་ཁེ་ལས་མང་པོ་ཞིག་གིས་ཡང་རྒྱ་ནག་ལ་དེ་འདྲ་གི་སྐོར་གི་ཚོང་འབྲེལ་བྱེད་ཡ་དེ་ད་མཚམས་འཇོག་དགོས་པའི་གནས་ཚུལ་བྱུང་བ་རེད། ད་ཨ་རིའི་ཁྲིམས་གཞི་དེ་ཚོའི་ནང་དུ་ཅིག་ཕྱི་རྒྱལ་ཁག་ནས་བཟོ་སྐྲུན་བྱས་ནོ་གི་ཅ་ལག་དེ་ཚོའི་ནང་དུ་གལ་སྲིད་ཡང་ཅིག་ཨ་རིའི་ངོས་ནས་ད་ག་རེ། གསར་གཏོད་བྱས་ནོ་གི་ལག་རྩལ་གྱི་ཆ་ཤས་ཅིག་ཡོད་ན་ཡང་ཕྱིའི་རྒྱལ་ཁབ་དུ་བཟོ་གི་ཡང་ཅ་ལག་དེ་ཚོ་རྒྱ་ནག་ལ་བཙོང་མི་ཆོག་པའི་ཁྲིམས་གཞི་དེ་ཡང་བཟོས་ཡོད་ཀི། ཨ་རིའི་ངོས་ནས་ཅིག་རྒྱ་ནག་དང་གཞུང་དང་འགྲན་རྩོད་བྱེད་པའི་ཞོར་དུ་ད་ཨ་རི་གཅིག་པོ་གིས་རྒྱ་ནག་ལ་གདོང་ལེན་བྱེད་པ་མ་ཡིན་པར་ད Biden གཞུང་གིས་ཅིག་འཛམ་གླིང་གི་རྒྱལ་ཁབ་གཞན་མང་པོ་ཞིག་དང་མཉམ་འབྲེལ་གྱི་སྒང་ནས་ད་རྒྱ་ནག་གཞུང་ལ་ཅིག་གདོང་ལེན་གྱི་ཐབས་ཤེས་དང་ད་སྲིད་ཇུས་མང་པོ་ཞིག་གཏན་འབེབས་བྱས་ཡོད་རེད། ད་དཔེར་ན་ཨ་རིའི་གཞུང་ནས་ཅིག Japan དང་དེ་བཞིན་དུ Netherland དེ་དང་དེ་ཡང་གཅིག་ད་ཉིང་བསྡུས་གློག་ལེབ་བཟོ་སྐྲུན་བྱེད་མཁན་གྱི་རྒྱལ་ཁབ་གལ་ཆེ་ཤོས་གཉིས་ཆགས་ཡོད་ཙང་ཡང་ཁོ་རང་གཉིས་དང་མཉམ་འབྲེལ་བྱས་ནས་རྒྱལ་ཁབ་དེ་གཉིས་ཀྱི་ངོས་ནས་ཀྱང་ཡང་རྒྱ་ནག་གཞུང་ལ་ཅིག་ཅ་ལག་འདི་ཚོ་ཅིག་བཙོང་མི་ཆོག་པའི་སྒྲིག་ཁྲིམས་མང་པོ་ཅིག་གཏན་འབེབས་བྱས་ཡོད་རེད་དཔེར་ན་གཅིག Netherlands ནང་འདྲ་གི Holland གི་ད་ཟླ་བ་འདི་གི་ནང་དུ་ཡང་ཁྲིམས་གཞི་གསར་བ་ཅིག་གཏན་འབེབས་བྱས་ནས་རྩ་ཚན་རིག་ལག་རྩལ་ཧ་ཅང་མཐོན་པོ་ཡིན་པའི་ཅ་ལག་འདི་ཚོ་ཅིག་རྒྱ་ནག་ཕྱིར་ཚོང་བྱེད་མི་ཆོག་པའི་གཏན་འབེབས་བྱས་པ་དང་ཉེ་ཆར་ད་ཧོ་ལན་གྱི་སྲིད་འཛིན་ཁོ་རང་ཕོ་བྲང་དཀར་པོ་ནང་དུ་སླེབས་པའི་སྐབས་སུ་ད་སྲིད་འཛིན་བྷ་ཌེན་དང་ཁོང་གཉིས་ཀྱིས་དེའི་སྐོར་ནས་ཡང་བཀའ་མོལ་ལྷུག་པོ་གནང་ཡོད་པ་རེད། ཡང་དེ་བཞིན་དུ་ད་ཉི་ཧོང་འདྲ་བོ་ཡིན་ན་ད་སྤྱིར་བཏང་གི་རྒྱ་ནག་དང་གཅིག་འཆམ་པོ་དེ་འདྲ་མེད་ཙང་ཉི་ཧོང་གི་ཕྱོགས་ནས་ཀྱང་ཚན་རིག་ལག་རྩལ་གྱི་ཐད་ནས་ད་རྒྱ་ནག་ལ་ཧ་ཅང་གི་བཀག་སྡོམ་དང་གཟབ་གཟབ་བྱེད་ཀྱི་ཡོད་པའི་གནས་སྟངས་ཅིག་ཆགས་ཡོད་རེད། ད་ད་རུང་འདིའི་ཚན་རིག་ལག་རྩལ་གྱི་ཐད་ནས། འདིའི་ཉིང་འདུས་གློག་ལེབ་བཟོ་སྐྲུན་བྱེད་མཁན་གྱི་རྒྱལ་ཁབ་གཙོ་བོ་གཅིག་ནི་ད་ལྷོ་ཁོ་རེ་ཡ་ཡིན་པ་དང་ད་ལྷོ་ཁོ་རེ་ཡ་གི་ངོས་ནས་ཀྱང་ད་རྒྱ་ནག་གཞུང་ལ་ཡང་ཅིག། ད་དམ་དྲག་ཟེར་ན་ར་འདྲ་གི་ཅ་ལག་དེ་ཚོ་ཕར་བཙོང་དུས་ཧ་ཅང་ཅིག་གཟབ་གཟབ་བྱེད་དགོས་པའི་ཚད་ཅིག་ཆགས་ཀྱི་ཡོད་པ་རེད། ད་དེ་འདྲ་ཡིན་ཚེ་ད་ལྟ་ཅིག་ཨ་རིའི་ངོས་ནས་མཚོན་ན་ད་ཐའེ་ཝན་གྱི་ནང་གི་སྐད་གྲགས་ཆེ་ཤོས་ཀྱི་ད་ཉིང་འདུས་གློག་ལེབ་བཟོ་སྐྲུན་བྱེད་མཁན་གྱི་ད་ཁེ་ལས་དེ་གི་ཨ་རི་གི་ནང་དུ་ད་དེ་འདྲ་གི་བཟོ་སྐྲུན་ཁང་གསར་པ་ད་སྒོ་ཕྱེས་ནས་ཨ་རིའི་ནང་དུ་ཆ་ལག་ད་བཟོ་སྐྲུན་བྱེད་ཡ་གི་འགོ་ཚུགས་ཀྱི་ཡོད་པ་དང་དེར་མ་ཟད་ཨ་རིའི་ནང་རང་ཉིད་འདྲ་རྒྱུ་ན་ར་ད་ཨ་མེ་རི་ཀའི་གྲོང་ཁྱེར་ཆེ་ཤོས་ད་ནིའུ་ཡོར་ཁི་གི་ད་དུས་ཚོད་གསུམ་གི་ཐག་ཉེ་ས་ཆ་འདྲ་བོ་ཞིག་ན་ཡང་དེ་འདྲ་གི་ད་ཉིང་འདུས་གློག་ལམ་བཟོ་སྐྲུན་བྱེད་ས་གི་བཟོ་གྲྭ་ད་ཆེན་པོ་ཟིག་བརྒྱབ་ནས་ད་ད་ལྟ་ཅིག་བཟོ་ལས་གི་འགོ་ཚུགས་ཡ་གི་འཆར་གཞི་དང་ད་ལག་བསྟར་བྱས་དང་བྱེད་བཞིན་པའི་གནས་སྐབས་ཅིག་ལ་སླེབས་ཡོད་པ་རེད་དེ་ལ་བལྟས་ནས་ཅིག་ཨ་རི་དང་རྒྱ་ནག་བར་གྱི་ཉིང་འདུས་གློག་ལེབ་ཀྱི་ད་འགྲན་རྩོད་ཟེར་ན་འདྲ་གི་འཐབ་རྩོད་འདི་ནི་ད་ད་རུང་རེ་ཞིག་ལ་མུ་མཐུད་དུ་གནས་རྒྱུ་ཡིན་པ་དང་དེར་མ་ཟད་འདི་གི་ནང་དུ་ཡང་ཅིག་རྒྱལ་ཁབ་མང་པོ་ཞིག་ཡང་མཉམ་ཞུགས་བྱས་འདུག་ད་དངོས་གནས་ད་འདི་གི་འགྲན་རྩོད་འདི་གི་གི་ཤུགས་རྐྱེན་མང་པོ་ཞིག་ཐེབས་རྒྱུ་ཡིན་པས་འདི་ནི་ང་རང་ཚོ་ཚང་མ་གི་ཆེད་དུ་དོ་སྣང་ཆེན་པོ་བྱ་དགོས་འོས་གི་ད་གནད་དོན་ཅིག་ཆགས་ཡོད་ད་ང་ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན་ལས་རིམ་རྗེས་མའི་ནང་དུ་མཇལ་ཡོང།